གང་དག་ཅི་ལྟར་འཁོར་བའི་འཁོར་བའི་གནས་ལས་གང་དག་ཅི་ལྟར་སྤྱོད་པ་མ་གཏོགས་པར་སྤྱོད་པའི་སེམས་ཅན་སོགས་དེ་ནི་འདའ། བསམ་བློ་མ་བཏང་ན་དེ་ནི་འོང། དེ་ལས་དེ་ནི་མ་རབས་པ་དང་དེ་ལས་དེ་ནི་ཁྲེལ་ཆུང་བ་ཡོང་བ་མ་རེད་ཟེར་བ་དེ་ནི་ཁྲེལ་བོར་མེད་ཅེས་སོ། ཡང་ན་དེ་ལྟ་བུའི་དྲིན་ཅན་འདོར་བ་ནི་མ་རབས་རྣམས་ལ་ཡང་མི་རིགས་ན་བདག་གི་ཚུལ་དུ་མཐུན་པ་ག་ལ་ཐུལ་སྙམ་དུ་བསམས་ལ། དྲིན་ལན་དེ་ནི་སྐོམ་པས་བསྐུར། དྲིན་ལན་བསྐུར་བས་ཁུར་བཟུང་སྟེ་དེ་ནི་དེ་ཉིད་ལས།

དེ་དག་སྡུག་བསྔལ་སྐྱབས་མེད་འདིར་ཡོངས་བོར་ནས་འགྲོ་བ་མ་རབས་ཐ་ཤལ་ཤིང་ན་སུ་ཞིག་སྤྲོ་བོ་ཚུལ་ནི། ཞེས་དང། དེ་ནས་ཡོན་ཏན་མཐའ་ཡས་པར་བསྟོད་པ་ལས་ཀྱང་སེམས་ཅན་གང་དག་མ་རིག་པའི་ལྡོངས་པས་བསམ་པས། མ་རིག་ལྡོངས་པས་བསམ་པས་བསྒོས་པའི་བློ་གྲོས་ཅན་ཕ་དང་བུར་གྱུར་རྣམས་ཀྱིས་བདག་ལ་དེ་ནས་བསྙེན་བཀུར་བྱམས་པས་ཕན་བསྒྲུབས་པ། དེ་དག་བཏང་ནས་གཅིག་པུ་དེ་ནི་ཐར་བར་བྱ་བ་བདག་གི་ཚུལ་མིན་ཞེས་དེ་སླད་ཁྱོད་ཀྱིས་འགྲོ་བ་མགོན་མེད

དེ་ནས་འོག་མིན་དྲིན་གཟོ་བྱེད་དང་དྲིན་ལན་འཇལ་དགོས་འདུག་ཟེར། དྲིན་ལན་ག་འདྲས་བྱ་དགོས་ར་ཟེར་ན་སོ་སོའི་མ་འདི་ནི་གང་ཟག་ཡིན་མིན་འདི་ནི་འོ། དང་ཚིམ་བྱ་དང་དྲིན་ལན་འཇལ་དགོས་འདུག་བྱས་ན་དེ་ནི་གང་ཟག་ཡིན་མིན་ལྟོ་ཆས་ཟ་རྒྱུ་མེད་མཁན་ལ་ལྟོ་ཆས་སྤྲད་གོས་ལོག་གོན་རྒྱུ་མེད་མཁན་ལ་གོས་ལོག་སྤྲད། འོ་དེ་ནི་གང་ཟག་རེད་པས་དེ་ནི་ཟ་རྒྱུ་འཐུང་རྒྱུ་མེད་ཟ་རྒྱུ་སྤྲད། འོ་དེ་ནི། ཅ་ལག་མེད་མཁན་ལ་རྒྱུ་ཅ་ལག་སྤྲད་དེ་འདྲས་བྱས་ན་ཡང་དྲིན་གཟོ་ཕལ་པ་རེད་ཟེར་ན་དྲིན་གཟོ་ཕལ་པ་རེད་ཟེར། དྲིན་གཟོ་ཕལ་པ་རེད་དེ་སེམས་ཅན་ཐམས་ཅད་ལ་དེ་འདྲས་བྱེད་ཐུབ་གོ་མ་རེད་བ། བྱེད་ཐུབ་གོ་མ་རེད་བ་སེམས་ཅན་ཐམས་ཅད་ལ་དེ་འདྲས་བྱེད་ཐུག་གོ་མ་རེད།

འོ་དེ་ནས་ག་རེས་གནས་པ་དཀྲུགས་པས་ནི་ཤེས་པ་ལ་རང་དབང་མ་ཐོབ་པས་སྨྱོ་མངོན་མཐོ་བ་དང་ངེས་ལེགས་ཀྱི་ལམ་མཐོང་བའི་མིག་དང་ནི་བྲལ། ཡང་དག་པའི་བཤེས་ཀྱི་ལོང་ཁྲིད་ནི་མེད་སྐད་ཅིག་རེ་རེ་བཞིན་ཉེས་སྤྱོད་ཀྱི་ཡན་ཆོད་པས་ནི་རྡེག་འཆའ། སྤྱིར་འཁོར་བ་དང་ཁྱད་པར་དུ་ངན་འགྲོའི་ཁ་གཡང་ཁ་འགྲིམ་པར་མཐོང་ན་རེས་མ་དེ་ཡང་དེ་ནི་བུ་ལ་རེ་དགོས་ལ་བུ་ལ་ཡང་མ་དེ་འདོན་པར་བབས་པས་དེ་ལྟར་བསམ་བས་ནི། འཁོར་བ་ལས་ངེས་པར་འདོན་པའི་དྲིན་གཟོ་བྱ་སྟེ་ཟི་ཐ་ཏི་ཡི་མིང་ལ་ཡེ་ཤུ་ཀ་ར་ཡིན་པའོ་དེ་རེད། དྲིན་གཟོ་བྱ་སྟེ་བསླབ་བཏུས་ལས་ཉོན་མོངས་ཀྱིས་སྨྱོ་གཏི་མུག་ལྡོངས་གཡང་ས་མང་པོའི་ལམ་དུ་ནི་གོམ་པ་རེ་རེར་རྡེག་འཆའ་བ། བདག་དང་གཞན་དག་མྱ་ངན་ལྟ་བུ་བདག་དང་གཞན་དག་མྱ་ངན་གཞི་འགྲོ་བ་རྣམས་ལ་གནོད་པའི་སྡུག་བསྔལ་མཚུངས་སོ་ཞེས་དེ་ལྟར་བལྟས་ནས་གཞན་ལ་སྐྱོན་བཙལ་བར་མི་རིགས་ཤིང་ཡོན་ཏན་སྣ་རེ་མཐོང་ན་ཡང་དེ་ལ་ངོ་མཚར་བར་གཟུང་ཞེས་གསུངས་མོད་ཀྱང་འདིར་ཡང་ཉམ་ཐག་པའི་ཚུལ་དུ་ཚུལ་དུ་སྦྱར་དུ་རུང་བ་ཡིན་ནོ།

དེ་འདྲའི་བློ་ཞིག་ལ་དེ་ནི་བྱམས་པ་ཟེར་བ་རེད་ཟེར་ཏེ་ཕན་ཡོན་ནི་ཏིང་ངེ་འཛིན་རྒྱལ་པོ་ལས་བྱེ་བ་ཁྲག་ཁྲིག་དཀྲིགས་པའི་ཞིང་དག་ན་མཆོད་པ་རྣམ་མང་དཔག་མེད་ཇི་སྙེད་པ་སྐྱེས་མཆོག་རྣམས་ལ་དེ་ཡིས་རྟག་མཆོད་པས་བྱམས་པའི་སེམས་ཀྱི་གྲགས་པ། གྲངས་དང་ཆར་མི་ཕོད་ཅེས་དངོས་པོ་ཤིན་ཏུ་རྒྱ་ཆེ་བ། ཡུལ་མཐར་ཐུག་པའི་ཞིང་དང་དུས་རྟག་ཏུ་མཆོད་པར་བྱེད་པ་ལས་བསོད་ནམས་ཆེས་ཆེ་བ་གསུངས་པ་དང་སོ་ཐར་བ་དང། དངོས་པོ་དཔེ་ཤིན་ཏུ་བཟང་ཞིང་རྒྱ་ཆེ་བ་དེ་འདྲ་ཡོད་པས་སངས་རྒྱས་འདྲ་བོ་ཅིག་ལ་ཡང་དེ་ནི་དུས་རྟག་ཏུ་བསྐལ་པའི་བར་དུ་མཆོད་པར་བྱེད་པ་ལས

བྲལ་ན་སྙམ་པ་དང་བྲལ་བར་གྱུར་ཅིག་སྙམ་པ་དང་བྲལ་བར་བྱའོ་སྙམ་པའོ། སྒོམ་པའི་རིམ་པ་ནི་ཐོག་མར་མཛའ་བཤེས་དང་དེ་ནས་བར་མ་དང་དེ་ནས་དགྲ་ལ་བསྒོམས་ཏེ་དེ་ནས་མཛའ་བཤེས་དང་འདྲ་བར་དགྲ་ལ་ཡང་ན་སེམས་པ་སྙོམས་པར་འཇུག་པའི་ཚེ་རིམ་གྱིས་ཕྱོགས་བཅུའི་སེམས་ཅན་ཐམས་ཅད་ལ་བསྒོམ་མོ། ད་དེ་ཀའི་ནི་གཅིག་པ་རེད་གོ་འདོད།